ང་རྡོ་རྗེ་མཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ལྷོ་ཨ་མི་རི་ཀའི་ཡུལ་གྲུ་སྦིར་ཟལ་ནང་བོད་ཁང་གི་ལས་ཁུངས་གསར་བ་དབུ་འབྱེད་གནང་ཡོད་པའི་གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། བོད་ཡིག་དང་བོད་སྐད་ཀྱི་ལམ་ནས་བཀོལ་ཐུབ་པ་གི་སྨོན་ལམ་རིག་ནུས་ཚོད་ལྟ་རིམ་པ་དང་པོ་བཞུགས་སྒར་དུ་ཡོངས་གྲགས་ཀྱི་ཐོག་མའི་འགྲེམས་སྤེལ་གནང་ཡོད་པ།
མཇུག་ཏུ་དེང་དུས་ཡར་ཐོན་ཅན་གྱི་ལག་འཁྱེར་ཁ་པར་གྱིས་མིའི་ལུས་ཕུང་ལ་གནོད་འཚེ་ཕོག་རྒྱུའི་ཉེན་ཁ་ཡོད་པར་འབྲེལ་ཡོད་ཆེད་མཁས་པ་ཚོས་ངོས་འཛིན་བྱེད་བཞིན་པའི་སྐོར་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱུ། ལྷོ་ཨ་མི་རི་ཀའི་ཡུལ་གྲུ་སྦིར་ཟལ་ནང་བོད་ཁང་གི་ལས་ཁུངས་གསར་བ་དབུ་འབྱེད་གནང་འདུག། ལྷོ་ཨ་མི་རི་ཀའི་རྒྱལ་ཁབ་སྦིར་ཟེལ་གྱི་གྲོང་ཁྱེར་སའོ་ཕའོ་ལོ་ནང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་བོད་ཁང་གི་ལས་ཁུངས་གསར་བ་དབུ་འབྱེད་གནང་འདུག་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་ལྷོ་ཨ་མི་རི་ཀའི་རྒྱལ་ཁབ་སྦིར་ཟེལ་གྱི་དཔལ་འབྱོར་གྲོང་ཁྱེར་སའོ་ཕའོ་ལོ་ནང་ལས་ཁུངས་གསར་བ་དེ་དབུ་འབྱེད་གནང་ཡོད་པ་དང་ས་སྐྱ་ཁྲི་འཛིན་ཞེ་གཉིས་པ་རཏྣ་བཛྲ་རིན་པོ་ཆེ་མཆོག་གིས་བོད་ཁང་གི་ལས་ཁུངས་གསར་བར་རབ་གནས་གནང་ཡོད་འདུག། བོད་ཁང་གསར་བ་དབུ་འབྱེད་གནང་བ་དེས་སྦིར་ཟེལ་རྒྱལ་ཁབ་ནང་བོད་དོན་གོ་རྟོགས་སྤེལ་རྒྱུ་དང་བོད་མི་དང་སྦིར་ཟེལ་མི་མང་བར་ཆོས་དང་རིག་གཞུང་གི་འབྲེལ་ལམ་དར་སྤེལ་ཐོག་ཕན་ཐོགས་ཡོང་རྒྱུར་རེ་བ་བྱེད་བཞིན་ཡོད་འདུག་བོད་ཁང་གིས་འབྱུང་འགྱུར་རིམ་བཞིན་བོད་ཀྱི་ཆོས་དང་རིག་གཞུང་དར་སྤེལ་སླད་གསུང་བཤད་ཀྱི་ལས་རིམ་དང་ཟབ་སྦྱོང་བོད་ཀྱི་རི་མོའི་སྒྱུ་རྩལ་འགྲེམས་སྟོན

གཞན་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཚོགས་འདུ་དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོར་ཆེད་ཕེབས་ཀྱིས་གསུང་བཤད་གནང་སྐབས་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བུད་མེད་ཀྱི་ནུས་སྟོབས་གོང་སྤེལ་དེ་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་མུས་ཡིན་ཞིང་ད་ཐེངས་ཀྱི་ཚོགས་འདུ་འདི་བརྒྱུད་ནས་སྲིད་ཇུས་གསར་བ་ཞིག་གཏན་འབེབས་གནང་ཐུབ་པའི་རེ་བ་དང་ཡིད་ཆེས་ཡོད་ཅེས་དང་ཚོགས་འདུ་དེ་བརྒྱུད་ནས་ལས་འཆར་དང་འབྲེལ་བའི་ཁྲིམས་སྒྲིག་གང་གཏན་འབེབས་གནང་བ་ཡིན་ནའང་བོད་མིའི་སྤྱི་ཚོགས་ཀྱི་གནས་སྟངས་དང་ས་གནས་ཀྱི་ཡུལ་ཁྲིམས་གཉིས་གཙོ་བོར་འཛིན་དགོས་སྐོར་གསུངས་ཡོད་པ་རེད། ཡང་ཚོགས་ཐོག་ཏུ་བོད་མིའི་ཁྲིམས་ལུགས་རིག་པའི་མཐུན་ཚོགས་ཀྱི་ཁྲིམས་རྩོད་པ་བསྟན་འཛིན་སྒྲོལ་དཀར་ལགས་ཀྱིས་བུད་མེད་ལ་རྩུབ་སྤྱོད་དང་བཙན་གཡེམ་འགོག་ཐབས་སོགས་ཀྱི་གོ་རྟོགས་ལས་འགུལ་དེ་ནི་ཐོག་མར་སོ་སོའི་ཁྱིམ་ཚང་ནས་འགོ་བཙུགས་ཏེ་མ་འོངས་པར་རྩུབ་སྤྱོད་དང་འབྲེལ་བའི་གནས་ཚུལ་རིགས་འཕྲད་སྐབས་ཁ་གསང་བོའི་ཐོག་ནས་གསུང་ཐུབ་པ་བཟོ་དགོས་པ་ཚང་མར་འགན་ཡོད་སྐོར་གསུངས་འདུག་ཚོགས་འདུ་འདི་ནི་ཨ་མི་རི་ཀའི USAID ཞེས་པའི་རོགས་ཚོགས་དང་བོད་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གཉིས་ཀྱི་མཐུན་འགྱུར་འོག་བཀོད་སྒྲིག་གནང་བ་ཞིག་ཡིན་པ་དང་ཚེ་རིང་སྐྱིད་ལགས་ཀྱིས་ད་ལྟའི་བོད་མིའི་སྤྱི་ཚོགས་ཁྲོད་དཀའ་ངལ་ཆེ་ཤོས་ཤིག་ནི་རྩུབ་སྤྱོད་དང་བཙན་གཡེམ་འགོག་ཐབས་དང་འབྲེལ་བའི་ཁྲིམས་སྒྲིག་ཁ་གསལ་མེད་པའི་རྐྱེན་གྱིས་དཀའ་ངལ་དང་གནོད་འཚེ་ཕོག་ཡུལ་གང་ཟག་ཚོར་དྲང་བདེན་གྱི་ཐག་གཅོད་ཅིག་ཡོང་གི་མེད་སྐོར་གསུངས་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ཡིག་དང་བོད་སྐད་ཀྱི་ལམ་ནས་བཀོལ་ཐུབ་པའི་སྨོན་ལམ་རིག་ནུས་ཚོད་ལྟ་རིམ་པ་དང་པོ་དེ་ཐོག་མར་བཞུགས་སྒར་དུ་ཡོངས་ཁྱབ་ཐོག་འགྲེམས་སྤེལ་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་སྦེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ལ་གསན་རོགས་གནང། འཛམ་གླིང་སྤྱི་ལ་ཚན་རིག་དང་འཕྲུལ་ལས་ཡར་རྒྱས་ཤུགས་ཆེ་ཕྱིན་པ་དང་བསྟུན་འཕྲུལ་ཆས་རིག་ནུས་ལ་བརྟེན་ནས་གནས་ཚུལ་རྙོག་འཛིང་སྣེ་མང་ལ་དབྱེ་ཞིབ་དང་འཚོལ་བཤེར། ངོས་འཛིན་དང་ཤེས་རྟོགས་ཐུབ་པ་མ་ཟད། སྐད་ཡིག་འདྲ་མིན་ཕར་ཚུར་རང་འགུལ་གྱིས་བསྒྱུར་ཐུབ་པར་བྱེད་པ་སོགས་ཡར་རྒྱས་ཆེན་པོ་གཏོང་བཞིན་པ་དང་མཚུངས། སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཀྱང་དུས་རབས་ཀྱི་དགོས་མཁོ་དང་མཐུན་པ་གི་ཐོག་ནས་བོད་ཡིག་དང་བོད་སྐད་ཀྱི་ལམ་ནས་བཀོལ་ཐུབ་པ་གི་སྨོན་ལམ་རིག་ནུས་ཟེར་བ་གསར་དུ་བཟོས་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་གསུམ་གི་ཉི་མ་བཞུགས་སྒར་བོད་ཀྱི་ཟློས་གར་ཚོགས་ཁང་དུ་དབུ་འབྱེད་གནང་སོང་བ་དང། དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་སྨོན་ལམ་རིག་ནུས་དེར་དབྱིན་ཡིག་དང་བོད་ཡིག་ཕར་ཚུར་བསྒྱུར་བ་དང། བོད་སྐད་ཀྱི་ལམ་ནས་བཤད་པ་ཡིག་ཐོག་ཏུ་འབེབས་ནུས་པ། ཡིག་ཐོག་ཏུ་ཡོད་པ་བོད་སྐད་ཀྱི་ལམ་ནས་ཀློག་འདོན་ཐུབ་པ་དང།

ང་ཚོ་བོད་ཀྱི་མཁས་པ་གཅིག་གིས་འགྲེལ་བཤད་བརྒྱབ་པ་ནང་བཞིན་ཅིག་སོ་སོའི་ཆོས་དང་རིག་གཞུང་ཁོ་རང་ཁོ་རང་གིས་འགྲེལ་བཤད་བརྒྱབ་ཐུབ་བ་ཅིག་ཡོང་གི་རེད་ད་ཡིན་ནའི་འདི་ཕྱིར་བེད་སྤྱོད་ཡིན་ང་ཚོས་ཀྱི་རེ་བ་ལ་མ་འོངས་པའི་ལོ་ངོ་གསུམ་བཞི་ཅིག་ནང་དེ་འདྲ་ཡོང་བའི་རེ་བ་རྒྱག་གི་ཡོད་ལ། ཡང་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཁོང་ཚོའི་རིག་ནུས་དེ་གི་དམིགས་བསལ་གི་ཁྱད་ཆོས་ནི། ཆོས་དང་རིག་གཞུང་གསར་འགྱུར་དང་ཆེད་རྩོམ་སོགས་ག་རེ་བོད་ཡིག་ཏུ་བསྒྱུར་ན། བོད་སྐད་རང་གི་གཤིས་ཉམས་ཇི་བཞིན་དུ་ཡོང་ཐུབ་པ་སོགས་ཀྱིས། ཉེ་ལམ་བོད་དང་ནུབ་ཕྱོགས་ཀྱི་ལོ་ཙཱ་བ་དེ་འདྲའི་ཚོད་ལྟ་བྱས་པར། རིག་ནུས་ཀྱིས་ལོ་ཙཱའི་དོན་དག་ཇེ་ལྷག་ཇེ་ཡངས་དང་ཇེ་མགྱོགས་སུ་གཏོང་ཐུབ་པ་འདུག་ཅེས་གསུངས་པ་གིས་མཚོན། རིག་གཞུང་ནང་འདྲེན་དང་དུས་རབས་ཀྱི་རྗེས་ཟིན་པར་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་སོང། ཨ་འདི་འདྲའི་ཆེད་དུ་ད་ང་རང་ཚོས་རིག་གཞུང་ནང་འདྲེན་བྱས་ཏེ་ཧ་ཅང་གི་མྱུར་དང་མགྱོགས་རུ་འགྲོ་ཡ་རྒྱ་ཆེ་རུ་འགྲོ་ཡ་དེ་འདྲའི་ཕན་ཐོགས་རེད་ཨ་ད་ག་ནང་བཞིན་ད་ཕར་ཁོ་བསྒྱུར་དགོས་ངེས་ཡོད་པ་ཡིན་ན་ད་ཁོ་རང་དེ་འགྲོ་གི་རེད་དེ་ཆེད་དུ་ད་མགྱོགས་ཚད་རང་རེད་དེང་སང་གི་འཕྲུལ་ལས་དེ་གཅིག་དེ་ད་ཁོ་ཁོ་རང་འགྲོ་སྟངས་གཅིག་རེད་དེ་གཉིས་པ་དེ་ད་མགྱོགས་ཚད་དེ་ཤུགས་ཆེན་པོ་ཤོས་ཤིག་འགྲོ་གི་ཡོད་དུས་ང་ཚོས་ཀྱི་དུས་ཚོད་ཐུང་ཐུང་ཅིག་ནང་བྱེད་མ་ཐུབ་ན་ཡང་དེ་ལས་དེ་ལས་དེ་ལས་དེ་ལས་ཁོ་མགྱོགས་རུ་མགྱོགས་རུ་འགྲོ་དུས་ཨ་ནི་མ་འོངས་པ་ལོ་ལྔ་དྲུག་ནང་ཡང་ད་ལྟ་དེ་ཁོ།

སྨོན་ལམ་རིག་ནུས་ཀྱི་མཉེན་ཆས་བཟོ་སྐྲུན་འགན་འཛིན་བསྟན་འཛིན་སྐལ་ལྡན་ལགས་ནས་ཁོང་ཚོས་བོད་ཡིག་གི་གློག་རྡུལ་རིག་ནུས་ཞིག་ལ་སྦྱོང་བརྡར་སྤྲད་ཡོད་པ་དེས་ཡར་རྒྱས་རིམ་བཏང་གིས་རིག་ཚན་སྣ་ཚོགས་ཀྱི་སྟེང་བཀོལ་ཐུབ་ཀྱི་ཡོད་པས། བོད་མི་མཉེན་ཆས་བཟོ་སྐྲུན་པ་སུ་རང་གིས་བེད་སྤྱོད་བཏང་ན་དགའ་བསུ་ཞུ་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
ད་ནི་ང་ཚོས་ད་བོད་ཡིག་གི་གློག་རྡུལ་རིག་ནུས་ཅིག་ང་ཚོས་ཀྱིས་ད་སྦྱོང་བརྡར་སྤྲད་རེད། ད་འདི་དེ་རྗེས་མ་ད་ག་ལོག་རེད། Application གང་བྱུང་མང་བྱུང་ལ་ད་བེད་སྤྱོད་བཏང་ཡ་ཡོད་རེད། ད་ནི་འདི་ད་རྗེས་མ་ང་ཚོས་ཡར་རྒྱས་བཏང་གིན་བཏང་གིན། ང་རང་ང་རང་ཚོ་ད་ལྟ་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་ནས་ཡིན་པ་ཡིན་ན་རེད་ཨ་ནི་ང་ཚོ་ཕྱི་ལོགས་ང་ཚོ་ད་ཕྱོགས་མཐའ་ཁག་ལ་བཞུགས་དེ་ཉིན་གྱི་བོད་པའི་སྙན་ཆེན་སུས་ཉན་སུས་འདྲ་ཅིག་ཡིན་ནས་ང་ཚོ་བེད་སྤྱོད་བཏང་ནས་ཨ་ནི་ང་ཚོ་ད་ལྟ་འདི་འདྲའི་བེད་སྤྱོད་བཏང་ནས་ད་བཀོལ་སྤྱོད་བྱས་ནས་ད་ཅིག་ཡོད་ར་མཉེན་ཆས Application འདི་འདྲ་བཟོས་ཡོད་པ་ནི་ཨ་ནི་ང་ཚོ་དགའ་བསུ་ཡོད་ཞུ། སྨོན་ལམ་རིག་ནུས་འགྲེམས་སྤེལ་གྱི་མཛད་སྒོ་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་མཚོན། གཞུང་འབྲེལ་མི་སྣའི་ཆེ་གྲས་ཧ་ཅང་མང་བོ་དང་ལྷག་པར་ཤེས་ཡོན་ཅན་དང་གཞོན་སྐྱེས་དོ་སྣང་ཅན་མང་བོ་ཞིག་བཅར་ཡོད་པས། སྨོན་ལམ་རིག་ནུས་གསར་སྐྲུན་གྱི་ནང་ཕྱག་ལས་གནང་མཁན་ཚོས་རིག་ནུས་ཀྱི་རྣམ་གྲངས་སྡེ་ཚན་འདྲ་མིན་དུ་བཀར་ཏེ་ངོ་སྤྲོད་ཀྱང་གནང་ཡོད་པ་དང། རིག་ནུས་འདི་བཀོལ་སྤྱོད་བྱེད་པར་སྨོན་ལམ་རིག་ནུས་ཟེར་བ་གི་ཁ་བྱང་གི་སྟེང་ནས་འཇུག་ཐུབ་པ་སྟེ། ཟླ་བ་ཁ་ཤས་ཀྱི་རིང་རིན་མེད་ཀྱི་ལམ་ནས་བཀོལ་ཆོག་གི་ཡོད་ལ། སྨོན་ལམ་རིག་ནུས་གསར་བ་འདི་བཟོ་སྐྲུན་གྱི་འབྲེལ་ཡོད་ལས་མི་ཚོར

གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། ལིས་ཁི་ཆང་གི་ཕུང་བོ་བཞུ་འབུལ་བྱས་པའི་ཤུལ་དུ་དོགས་པས་ཁེངས་ཡོད་ཅིང་རྒྱལ་སྤྱིའི་གསར་ལམ་ཁག་ཏུ་ཁོའི་ཆབ་སྲིད་ཀྱི་ཤུལ་བཞག་ལ་བསྟོད་བསྔགས་བྱེད་བཞིན་པ་རེད། གློ་བུར་འདས་གྲོངས་ཕྱིན་པའི་རྒྱ་ནག་རྒྱལ་སྲིད་སྤྱི་ཁྱབ་ཁང་གི་སྲིད་བློན་ཟུར་པ་ལིས་ཁི་ཆང་གི་ཕུང་བོ་ཉིན་ཤས་སྔོན་པེ་ཅིན་ནས་མེར་སྲེག་གི་དུར་འཇུག་བྱེད་སྒོ་བྱས་ཡོད་པ་དང། ཕྱིའི་རྒྱལ་ཁབ་སོ་སོའི་གསར་ལམ་ཁག་ཏུ་ལིས་ཁི་ཆང་གི་འདས་མཆོད་ཚད་གཞི་དང་དབང་འཛིན་པའི་དུས་ཐད་ལས་དོན་སྒྲུབ་ཕྱོགས་མི་དམངས་ཀྱིས་མྱ་ངན་བྱེད་ཕྱོགས་བཅས་ཀྱི་ཐད་ལ་དཔྱད་བརྗོད་རང་བཞིན་གྱི་གནས་ཚུལ་འདྲ་མིན་སྤེལ་ཡོད་པ་རེད། དུར་འཇུག་བྱེད་སྒོའི་ཉིན་གྱི་དགོང་མོར་རྒྱ་ནག་གཞུང་གི་དབུས་བརྙན་འཕྲིན་ཁང་གིས། ཞི་ཅིན་ཕིང་གིས་ལི་ཁི་ཆང་གི་ཕུང་བོར་གཏན་དུ་ཁ་གྱེས་པའི་ཚུལ་གྱི་བྱེད་སྒོ་དེ་གསར་འགྱུར་གལ་ཆེ་ཤོས་ཀྱི་རྣམ་པའི་ཐོག་ནས་བསྟན་ཡོད་པ་དང་གནས་ཚུལ་དེའི་ཐད་གླེང་སློང་དང་དོ་སྣང་ཤུགས་ཆེར་བྱུང་འདུག་ད་ལོའི་ཕྱི་ཟླ་གསུམ་པར་ལས་གནས་ནས་དགོངས་པ་ཞུས་པའི་ལི་ཁི་ཆང་གཟའ་འཁོར་གཅིག་གི་སྔོན་ལ་ཧྲང་ཧའེ་ནས་གློ་བུར་དུ་འདས་གྲོངས་ཕྱིན་ཡོད་པ་དང་གཟའ་ཕུར་བུ་སྟེ་ཕྱི་ཚེས་གཉིས་ཉིན་པེ་ཅིང་གི་པ་པོ་ཧྲན་ཞེས་པའི་སྤྱི་འབངས་ཀྱི་དུར་ཁྲོད་དེར་མེར་བསྲེགས་ཀྱི་དུར་འཇུག་བྱེད་སྒོ་བྱས་འདུག།

ལིས་ཁི་ཆང་འདས་གྲོངས་ཕྱིན་པ་ནས་དུར་འཇུག་དང་འདས་མཆོད་ཀྱི་བྱེད་སྒོའི་བར་གཟའ་འཁོར་གཅིག་གི་དུས་ཡུན་རིང་རྒྱ་ནག་ཕྱི་ཕྱོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་ཏུ་རྒྱ་ནག་མི་མང་གིས་ལིས་ཁི་ཆང་ལ་མྱ་ངན་བྱེད་ཕྱོགས་ཐད་དོ་སྣང་ཤུགས་ཆེར་བྱས་པའི་ཞོར་དུ་རྒྱ་ནག་གི་ཆབ་སྲིད་ཁ་ཕྱོགས་ཐད་དོ་སྣང་ཆེན་པོ་བྱས་ཡོད་པ་རེད།

ངོ་རྒོལ་སྐྱོན་བརྗོད་བྱེད་ཀྱི་ཡོད་སྐོར་གསལ་འདོན་བྱས་ཡོད་པ་རེད། ཡང་སྦི་སྦི་སི་ཡི་གསར་ལས་ཁང་གིས་མི་དམངས་ཀྱིས་ལི་ཁི་ཆང་ལ་མྱ་ངན་བྱས་པའི་གནས་ཚུལ་དང་འབྲེལ་ཁོས་སྲིད་བློན་སྐབས་གཉིས་ཀྱི་རིང་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་བཏང་བ་དང་མི་དམངས་ཀྱི་འཕྲོད་བསྟེན་འགན་སྲུང་བཅོས་བསྒྱུར་བཏང་བ་སོགས་ཀྱི་བྱས་རྗེས་བཞག་ཡོད་ལུགས་བཀོད་ཡོད་པ་རེད།

འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཨོ་སི་ཀྲུའེ་ལི་ཡའི་གྲོང་ཁྱེར་སེ་ཏི་ནེ་ནས་ཕྱི་ཚེས་གསུམ་ཉིན་གནས་ཚུལ་སྤེལ་བར་གཞིགས་ན། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་གཟའ་པ་སངས་ཉིན་ཨོ་སི་ཀྲུའེ་ལི་ཡའི་སྲིད་བློན་ཨན་ཏོ་ནི་ཨཱལ་བི་ནེ་སི་ལགས་དང་ཕྱི་སྲིད་བློན་ཆེན་ཕེ་ནི་ཝུང་རྣམ་གཉིས་ལ་ཞུ་སྐུལ་ཡི་གེ་ཞིག་ཕུལ་ནས་རྒྱ་ནག་ནང་འཚམས་གཟིགས་གནང་སྐབས་ཕྱི་སྲིད་ནང་སྲིད་ཀྱི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་ལམ་ཕྱོགས་གསལ་བོར་འཛིན་དགོས་པའི་འབོད་སྐུལ་བྱས་འདུག། སྲིད་བློན་ཨན་ཐོ་ནི་ཨལ་བ་ནི་སི་ལགས་ནི་ཉིས་སྟོང་བཅུ་དྲུག་ལོའི་རྗེས་རྒྱ་ནག་ནང་གཞུང་དོན་འཚམས་གཟིགས་སུ་ཕེབས་མཁན་ཨོ་སི་ཀྲི་ལི་ཡ་གི་སྲིད་བློན་ཐོག་མ་དེ་ཆགས་རྒྱུ་ཡིན་འདུག་ལ་ཕྱི་སྲིད་བློན་ཆེན་ཕེ་ནི་ཝང་ཟླ་འདིའི་ཕྱི་ཚེས་བཞི་ཉིན་རྒྱ་ནག་ནང་ཕེབས་རྒྱུ་ཡིན་འདུག་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཨོ་སི་ཀྲི་ལི་ཡའི་ནང་གི་འགན་འཛིན Daniela Gavshon ལགས་ཀྱིས། སྲིད་བློན་ཨན་ཐོ་ནི་ཨལ་བ་ནི་ལགས་ཀྱིས་འགྲོ་བ་མིའི་ཐོབ་ཐང་ནི་ཨོས་ཏྲེ་ལི་ཡ་དང་རྒྱ་ནག་གི་འབྲེལ་ལམ་ཐད་ཀྱི་གནད་དོན་གཙོ་བོ་ཞིག་ལ་ངོས་འཛིན་བྱས་པའི་ཐོག་ནས་རྒྱ་ནག་ནང་ཕེབས་སྐབས་ལས་རིམ་གྱི་རྨང་གཞིར་འཇོག་དགོས་ཞེས་བརྗོད་འདུག་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཨོས་ཏྲེ་ལི་ཡའི་སྲིད་བློན་ལ་ཕུལ་བའི

ཧོང་ཀོང་ཁྲིམས་ཁང་གི་ཁྲིམས་དཔོན་ཝིག་ཏྲར་སོའུ་ཡིས་སློབ་མ་དེས་ནག་ཉེས་ངོས་ལེན་བྱས་པའི་རྗེས་ཟླ་བ་གཉིས་ལ་བཙོན་འཇུག་ཁྲིམས་ཐག་བཅད་པའི་སྐབས་དེ་ལྟ་བུའི་ཉེས་ཆད་བཅད་ནས་ཞེད་སྣང་སྐྱེ་རྒྱུ་དགོས་ངེས་ཆགས་ཡོད། རྒྱུ་མཚན་ནི་མི་དེ་རིགས་ལས་སླ་བོར་ངན་སྐུལ་གྱི་མགོ་སྐོར་འོག་ཚུད་ཀྱི་རེད་ཅེས་བརྗོད་འདུག། ལོ་ཉི་ཤུ་རྩ་གསུམ་ཡིན་པའི་མི་ཁ་ཡོན་གྱིས་ཉིས་སྟོང་བཅོ་བརྒྱད་ལོའི་ཕྱི་ཟླ་དགུ་བ་ནས་ཉིས་སྟོང་ཉེར་གསུམ་ལོའི་ཕྱི་ཟླ་གསུམ་པའི་བར་སྤྱི་ཚོགས་དྲ་བ་ངོ་དེབ་དང Instagram གྱིས་ཧོང་ཀོང་རང་བཙན་ལ་རྒྱབ་སྐྱོར་གྱི་ཡི་གེ་ཁག་བཅུ་གསུམ་བྲིས་ཡོད་པར་ཕྱི་ཟླ་བཅུ་པའི་ཟླ་མཇུག་ཙམ་དུ་སྲིད་གཞུང་མགོ་རྟིང་སློག་པར་ངན་སྐུལ་གྱི་ལས་འགུལ་སྤེལ་བའི་ཉེས་འཛུགས་བྱས་ཡོད་འདུག་ཁོང་གིས་ང་ནི་ཧོང་ཀོང་བ་ཞིག་ཡིན་ཧོང་ཀོང་རང་བཙན་ལ་རྒྱབ་སྐྱོར་ཡོད། ཧོང་ཀོང་རང་བཙན་ནི་ལམ་ཁོ་ན་དེ་ཡིན་ཞེས་སོགས་ཀྱི་ཡི་གེ་བྲིས་པ་དེ་དག་མང་ཆེ་བ་ཁོང་གིས་སྔོན་མ་ཉི་ཧོང་ནང་སློབ་སྦྱོང་བྱེད་སྐབས་བྲིས་ཡོད་པ་ཁྲིམས་ཞིབ་པ་ཚོས་བརྗོད་ཡོད་འདུག་ལ་སྤྱི་ཚོགས་དྲ་བའི་ཐོག་ནག་ཉེས་ཕོག་པའི་ཡི་གེ་བཅུ་གསུམ་གྱི་ནང་ནས་གཉིས་ཧོང་ཀོང་ནས་བྲིས་པ་ཡིན་འདུག་ཁོང་ད་ལོའི་ཕྱི་ཟླ་གསུམ་པའི་ནང་ཧོང་ཀོང་ནང་ཕྱིར་ལོག་སྐབས་འཛིན་བཟུང་བྱས་པ་ཡིན་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གཞུང་གིས་བོད་ནང་དུ་ཆོས་ལུགས་བྱེད་སྒོ་སྤེལ་སའི་དོ་དམ་བྱེད་ཐབས་ཞེས་པའི་ཁྲིམས་ལུགས་དེ་ལོ་འདིའི་ཕྱི་ཟླ་དགུ་བའི་ཚེས་གཅིག་ནས་ལག་བསྟར་བྱས་ཡོད་པའི་ཁྲོད་བོད་ནང་གི་དགོན་སྡེ་ཁག་གི་ནང་ཆོས་ཕྱོགས་ཀྱི་མཛད་སྒོ་དང་ལས་དོན་གང་བྱས་ཀྱང་དེ་དག་སྔོན་ཚུད་ནས་འབྲེལ་ཡོད་ལས་ཁུངས་ནས་ཆོག་མཆན་ཞུ་དགོས་ལུགས་བཀོད་ཡོད་པ་སོགས་ཀྱི་ཐད་བོད་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། རྒྱ་ནག་གཞུང་གིས་བོད་ནང་དུ་ཆོས་ལུགས་བྱེད་སྒོ་སྤེལ་ས་གི་དོ་དམ་བྱེད་ཐབས་ཟེར་གོ་ནོ་གི་ཁྲིམས་ལུགས་ད་ལོ་གི་ཕྱི་ཟླ་དགུ་བའི་ཚེས་གཅིག་ནས་ལག་བསྟར་བྱས་ཡོད་པའི་ནང། བོད་ཁུལ་གྱི་དགོན་སྡེ་ཁག་གི་ནང་ང་ཆོས་ཕྱོགས་ཀྱི་མཛད་སྒོ་དང་ཆོས་ཕྱོགས་དང་འབྲེལ་བའི་ལས་དོན་གང་འདྲ་ཞིག་བྱས་ཀྱང་དེ་དག་སྔོན་ཚུད་ནས་འབྲེལ་ཡོད་ཆོས་དོན་ལས་ཁུངས་ལ་ཆོག་མཆན་ཞུ་དགོས་ལུགས་དང། དེ་བཞིན་དུ་ཡང་ཉེ་ཆར་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་གི་ཁྲིམས་གཞི་ཞིག་གཏན་འབེབས་བྱས་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པའི་ཚེས་གཅིག་ནས་དངོས་སུ་ལག་ལེན་དོན་འཁྱོལ་བྱེད་ཀྱི་ཡོད་ན། བོད་ཀྱི་དགོན་སྡེ་ཁག་གི་ཆོས་རིག་གི་བྱེད་སྒོ་དམ་དྲག་དང། ཚོད་འཛིན་གྱི་ཆེད་དུ་དམིགས་བསལ་ཁྲིམས་སྲོལ་སྣ་ཚོགས་ཤིག་བཟོས་ཡོད་པ་དེའི་རིགས་ལ། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གང་འདྲ་བྱས་ཏེ་གདོང་ལེན་གནང་དགོས་ཕྱོགས་ཕྱོགས་ཀྱི་ཐད་ལ། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས། འདི་ག་རླུང་འཕྲིན་ཁང་གི་གླེང་མོལ་ལས་རིམ་གྱི་ནང་ང་དགོངས་ཚུལ་ལྷུག་པོ་གསུངས་ཡོད་པ་ལྟར། ཐེངས་འདིའི་གསར་འགྱུར་དཔྱད་བརྗོད་དུ། ཁོང་གིས་གསུངས་བའི་སྙིང་དོན་ཁག་རགས་ཙམ་ཞིག་བཤད་ན། རྒྱ་ནག་གཞུང་གིས་རང་ཉིད་ཀྱི་སྲིད་དབང་སྲ་བརྟན་གྱི་དགོས་མཁོ་ལ་གཞིགས་ནས་ཁྲིམས་ལུགས་སྣ་ཚོགས་བཟོས་དང་བཟོ་བཞིན་པ་དེ་དག་ཕུགས་རྒྱང་རིང་ས་ནས་བལྟས་ན་གནས་ཐུབ་པ་ཞིག་མིན་ལ། དེ་བཞིན་དུ། རྒྱ་ནག་གི་དབུ་ཁྲིད་མཁན་ཚོས་ཁྲིམས་ལ་དང་ལེན་མ་བྱས་པའི་སྒོ་ནས་རྒྱལ་སྤྱིའི་སྡིངས་ཆ་གི་སྟེང་འགོ་ཁྲིད་ཅིག་བྱེད་བསམ་པའི་བསམ་བློ་གཏོང་གི་ཡོད་ན

ཁོ་རང་ཚོ་གི་དགོས་མཁོ་དང་བསྟུན་པའི་ཁྲིམས་ཤིག་བཟོས་ཡོད་ཀྱང། དངོས་ཡོད་ཀྱི་ཆ་ནས་རྒྱ་ནག་རང་བཞིན་ལྡན་པ་ཟེར་བ་དེ་རྒྱ་ནག་གཞུང་གིས་ཀྱང་ཤེས་ཀྱི་ཡོད་པ་མ་རེད་ཟེར། དེ་བཞིན་དུ། ད་ལྟའི་ཆར། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གདོང་ལེན་གནང་དགོས་པའི་གཙོ་གནད་ཅིག། བོད་ནང་གི་གཏན་སྡོད་སློབ་གྲྭ་ཡིན་པ་ཁོང་གིས་གསུངས་རྒྱུར།

གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདིའི་ནང་དུ་དེང་སྐབས་འཛམ་གླིང་སྟེང་ལག་འཁྱེར་ཁ་པར་བེད་སྤྱོད་རྒྱ་ཁྱབ་ཇེ་ཆེ་དང་ཁ་པར་གྱི་ནུས་པ་ཡང་ཇེ་ཆེར་གཏོང་བཞིན་ཡོད་པས་དུས་མཚུངས་མིའི་ལུས་ཕུང་ལ་གནོད་འཚེ་ཕོག་རྒྱུའི་ཉེན་ཁ་ཇེ་ཆེར་འགྲོ་བཞིན་པར་འབྲེལ་ཡོད་ཆེད་མཁས་པ་ཚོས་ངོས་འཛིན་བྱེད་བཞིན་ཡོད་པའི་སྐོར་ངས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང།

ཇེ་མཐོར་གཏོང་བཞིན་པ་མ་ཟད་ས་གནས་སོ་སོར་ལག་ཁྱེར་ཁ་པར་གྱི་བརྡ་རྟགས་ས་ཚིགས་ཀྱང་ཇེ་མང་ནས་ཇེ་མང་དང་དེའི་ཤུགས་ཚད་ཀྱང་ཇེ་མཐོར་གཏོང་བཞིན་ཡོད་སྟབས། ཁ་པར་བརྡ་རྟགས་ཀྱི་ནུས་པའམ་འོད་ཟེར་ཁྱབ་འགྱེད་ཀྱི་ཤུགས་གང་སར་ཁྱབ་པའི་ཁོར་ཡུག་དུ་མིའི་འཕྲོད་བསྟེན་ལ་གནོད་འཚེ་བྱུང་མིན་གྱི་གནད་དོན་ཐོག་མི་རྣམས་ཀྱིས་དོ་སྣང་བྱེད་བཞིན་པ་དང། ད་བར་རྒྱལ་སྤྱིའི་སྟེང་ཚན་རིག་པ་ཚོས་ལག་ཁྱེར་ཁ་པར་གྱི་ཁྱབ་འགྱེད་ཀྱིས་མི་ཡི་འཕྲོད་བསྟེན་ལ་གནོད་འཚེ་ཕོག་གི་ཡོད་མེད་ཐོག་ལོ་མང་རིང་ཞིབ་འཇུག་བྱས་ཏེ་སྙན་ཐོ་རིམ་པ་འདོན་སྤེལ་བྱས་ཡོད་པ་རེད། ཨ་མི་རི་ཀའི་ཁཱ་ལི་ཧྥོར་ཉི་ཨ་མངའ་སྡེའི་སྦིར་ཁི་ལི་སློབ་ཆེན་གྱི་ཁྱིམ་ཚང་དང་སྤྱི་ཚོགས་འཕྲོད་བསྟེན་ལྟེ་གནས་འགན་འཛིན་མཁས་དབང་ཇོ་མོ་སི་ཁོ་བེ་ཙི་ལགས་ཀྱིས་ད་བར་རྒྱལ་སྤྱིའི་ཚན་རིག་པ་ཚོས

སྙིང་ཁམས། མཆིན་པ། མཁལ་མ་དང་ཀླད་པ་བཅས་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་སྐོར་དང་དེའི་རྐྱེན་གྱིས་ཁ་པར་བརྡ་རྟགས་ཤུགས་ཆེ་བའི་ཁོར་ཡུག་དང་ཁ་པར་གྱི་བརྡ་རྟགས་ས་ཚིགས་སོགས་སུ་ཁྱབ་འགྱེད་ཀྱི་གནོད་འཚེ་དེ་བས་ཆེ་བ་ཡོད་སྐོར་དང་ཡང་ཁོང་གིས། དུས་ཡུན་རིང་བོར་ཁ་པར་བེད་སྤྱོད་བྱེད་མཁན་ཚོར་གནོད་འཚེ་དེ་བས་ཆེ་བ་དང་ལྷག་པར་དུ་ཀླད་པའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་བརྒྱ་ཆ་བཞི་བཅུ་གིས་མཐོ་བ་ཡོད་པ། Interphone། ཞེས་པའི་རྒྱལ་སྤྱིའི་ལག་ཁྱེར་ཁ་པར་གྱི

ཨ་མི་རི་ཀའི་འཕྲོད་བསྟེན་ལས་ཁུངས་ཀྱི་རྒྱལ་ཡོངས་དུག་རྫས་དཔྱད་ཞིབ་རིག་པའི་ལས་འཆར་ཞེས་པ་དེའི་ཚན་རིག་པས། ལག་འཁྱེར་ཁ་པར་གྱི་འོད་ཟེར་ཁྱབ་འགྱེད་སྟེ། དབྱིན་སྐད་དུ Radiation དང་རྒྱ་སྐད་དུ་ཧྥུའུ་ཧྲི་ཞེས་པ་དེས་མིའི་འཕྲོད་བསྟེན་ལ་གནོད་འཚེ་ཕོག་གི་ཡོད་མེད་ཐད་ལོ་མང་རིང་ཞིབ་འཇུག་བྱས་ནས། སྲོག་ཆགས་ཀྱི་ལུས་སྟེང་དུ་ཚོད་ལྟ་བྱས་པ་བརྒྱུད་ལག་འཁྱེར་ཁ་པར་སོགས་ཀྱི་འོད་ཟེར་ཁྱབ་འགྱེད་ཤུགས་ཆེ་ཙམ་འཕྲོ་བའི་ཁོར་ཡུག་ནང་ཙི་གུ་ཆེ་བའི་རིགས་ཕོ་གི་སྙིང་གི་མཐའ་འཁོར་གྱི་རྩ་ལམ་དུ་འབྲས་སྐྲན་གྱི་ནད་བྱུང་གི་ཡོད་པ་ཤེས་རྟོགས་བྱུང་འདུག་ཨ་རིའི་རྒྱལ་ཡོངས་དུག་རྫས་དཔྱད་ཞིབ་རིག་པའི་ལས་འཆར་གྱི་ཚན་རིག་པས་ལག་འཁྱེར་ཁ་པར་གྱི་འོད་ཟེར་ཁྱབ་འགྱེད་ཀྱིས་མིའི་འཕྲོད་བསྟེན་ལ་གནོད་འཚེ་ཕོག་གི་ཡོད་མེད་ཐད་ལ་ལོ་ངོ་བཅུའི་རིང་ཞིབ་འཇུག་བྱས་ཡོད་པ་དང་སྲོག་ཆགས་སུམ་སྟོང་གི་ཐོག་ཚོད་ལྟ་བྱས་ཏེ་ཞིབ་འཇུག་བྱས་པ་ཞིག་ཡིན་པ་དང་ཞིབ་འཇུག་ལས་དོན་ཁྲོད་དུ་འོད་ཟེར་ཁྱབ་འགྱེད་ཀྱི་ཤུགས་ཀྱི་ཚད་གཞི་དེ་ལག་འཁྱེར་ཁ་པར་གྱི་འོད་ཟེར་ཁྱབ་འགྱེད་ཀྱི་ཚད་གཞི་དང་ཡང་དེ་ལས་ཤུགས་ཆེ་བའི་ཚད་གཞི་བཅས་ཀྱི་ཐོག་བརྟག་དཔྱད་དང་ཞིབ་འཇུག་བྱས་པ་ཡིན་འདུག་གཞན་ཡང་ཨ་རིའི་འཕྲོད་བསྟེན་ལས་ཁུངས་ཀྱི་ལས་བྱེད་ཀྱིས་འབྲེལ་ཡོད་གནོད་འཚེ་ཕོག་རྒྱུའི་ཉེན་ཁ་ཡོད་པའི་མི་རྣམས་ལ་རྒྱུན་ཤེས་མཁོ་སྤྲོད་དང། ལག་འཁྱེར་ཁ་པར་བེད་སྤྱོད་ཀྱི་དུས་ཡུན་ཇེ་ཐུང་དུ་གཏོང་དགོས་པ་ལས་ལག་འཁྱེར་ཁ་པར་བེད་སྤྱོད་གཏོང་སྐབས་ཉན་བྱེད་ཀྱི་སྐུད་ཐག་རིགས་བེད་སྤྱོད་བྱས་ན་ཁ་པར་རང་ཉིད་ཀྱི་མགོ་བོ་དང་ཐག་རིང་དུ་བསྐྱེལ་ཐུབ་རྒྱུ་ཡིན་པ་སོགས་ཀྱི་ལམ་སྟོན་བྱ་གལ་ཆེ་སྐོར་བརྗོད་ཡོད་པ་རེད། ཨ་རིའི་སི་ཨེན་ཨེན

ད་དུང་ལོ་ན་ཆུང་བའི་དུས་ནས་ལག་འཁྱེར་ཁ་པར་བེད་སྤྱོད་བྱེད་མཁན་ཡོད་པ་མ་ཟད། མི་ལ་ལས་ཉིན་གང་བོར་རང་ཉིད་ཀྱི་ཀླད་པའི་ཉེ་སར་འོད་ཟེར་ཁྱབ་འགྱེད་རིགས་ལྡན་པའི་འཕྲུལ་རིགས་ཉར་བསྡད་ཡོད་པས་གནས་སྟངས་འདི་རིགས་ནི་འཕྲོད་བསྟེན་ལ་སེམས་ཁྲལ་བྱེད་གཞིར་གྱུར་ཡོད་ཅེས་གསུངས་ཡོད་པ་རེད། གཞན་ཡང་ཁོང་གིས Blackberry ལྟ་བུའི་ཁ་པར་གྱི་མཚམས་སྦྱོར་ཡིག་ཆའི་ནང་ཁ་པར་བཀོལ་སྤྱོད་སྐབས་རང་ཉིད་ཀྱི་མགོ་བོ་དང་བར་ཐག Inchའམ་ཚུན་བརྒྱད་ནས་དགུའི་མཚམས་ནས་འཛིན་དགོས་པའི་ལམ་སྟོན་བྱེད་ཀྱི་ཡོད་སྐོར་དཔེར་དྲངས་ཏེ། གང་ཐུབ་ཀྱིས་ཁ་པར་དང་རང་ཉིད་ཀྱི་མགོ་བོའི་བར་ཐག་རིང་ཙམ་བྱ་འོས་སྐོར་དང་ལྷག་པར་དུ་བྱིས་པ་ཚོར་གནོད་འཚེ་ཕོག་སླ་བོ་ཡོད་སྟབས་ཡིད་གཟབ་བྱ་གལ་ཆེ་བའི་ལམ་སྟོན་གནང་ཡོད་པ་རེད།

དེང་སྐབས་བོད་མིའི་སྤྱི་ཚོགས་ལ་མཚོན་ནའང་རྒྱ་ཁྱབ་ཀྱིས་ལག་འཁྱེར་ཁ་པར་བེད་སྤྱོད་བྱེད་བཞིན་པའི་དུས་འདིར། ཕ་མ་ལ་ལས་བྱིས་པ་ན་ཆུང་དག་གི་ལག་ཏུ་རང་ཉིད་ཀྱི་ཁ་པར་བཞག་ནས་རྩེད་མོ་རྩེ་འཇུག་པའི་གནས་ཚུལ་གང་སར་མཐོང་ཐུབ་པ་ང་ཚོས་ཤེས་གསལ་རེད། འབྲེལ་ཡོད་ཆེད་མཁས་པས་བྱིས་པར་ལག་འཁྱེར་ཁ་པར་གྱི Radiation དང་རྒྱ་སྐད་དུ་ཧྥུའུ་ཧྲི་ཞེས་འབོད་པའི་འོད་ཟེར་ཁྱབ་འགྱེད་ཀྱིས་གནོད་འཚེ་ཕོག་སླ་བ་ཡིན་སྐོར་གྱི་ཉེན་བརྡ་བཏང་ཡོད་པས་དེ་རིགས་ནི་ཡིད་གཟབ་བྱ་གཞི་ཞིག་ཏུ་གྱུར་ཡོད་པ་གསལ་བོ་རེད། འོད་ཟེར་ཁྱབ་འགྱེད་ཟེར་བ་དེ་ནི་ལག་འཁྱེར་ཁ་པར་གཅིག་པུ་མ་ཡིན་པར་དེང་སྐབས་ཐབ་ཚང་དུ་ཟ་མ་བཟོ་བྱེད་དུ་བཀོལ་སྤྱོད་བྱེད་པའི་དབྱིན་སྐད་དུ Microwave དང་རྒྱ་སྐད་དུ Weibolu ཟེར་བ་དེར་ཡང་ནུས་ཤུགས་དེ་རིགས་ལྡན་པ་ཞིག་ཡིན་པས་དེ་བཀོལ་སྤྱོད་སྐབས་བྱིས་པ་ན་ཆུང་དང་སྦྲུམ་མ་སོགས་ཉེ་འཁྲིས་སུ་སྡོད་མི་རུང་ཞེས་འབྲེལ་ཡོད་འཕྲོད་བསྟེན་མཁས་པ་ཚོས་ཉེན་བརྡ་གཏོང་གི་ཡོད་པ་རེད། འདས་པའི་ལོ་འགའི་རིང་ལག་འཁྱེར་ཁ་པར་ནི་མི་མང་པོ་ཞིག་གི་མི་ཚེའི་ནང་མེད་དུ་མི་རུང་བའི་ཆ་ཤས་ལྟ་བུར་གྱུར་ཡོད་པ་དང་དུས་མཚུངས་མིའི་ལུས་ཕུང་བདེ་ཐང་གི་གནད་དོན་ཐད་ལའང་དོ་སྣང་དང་གླེང་མོའི་རིགས་ཀྱང་བྱུང་བཞིན་ཡོད་ལ། གལ་ཏེ་གནོད་འཚེ་ཆེན་པོ་ཡོད་པའི་དབང་དུ་བཏང་ནའང་མི་མང་སྟོང་ཕྲག་མང་པོར་གནོད་འཚེ་ཕོག་ཡོད་སྲིད་པ་ཞིག་རེད་ཅེས་འབྲེལ་ཡོད་དབྱེ་ཞིབ་པས་བསམ་ཚུལ་བཤད་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་རྒྱང་བསྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་དང། ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན། ཁྱེད་རྣམ་པས་འདི་གའི་ལས་རིམ་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།